རྒྱ་གར་གྱི་རྒྱལ་ས་ལྡི་ལིར་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་ཀྱི་རིང་ལ་ཨེ་ཤི་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཐེངས་བཅུ་གཉིས་པ་ཚོགས་ཡོད་པ་རེད་འདུག་ཉིན་དང་པོའི་དབུ་འབྱེད་མཛད་སྒོར་རྒྱ་གར་གྱི་སྲིད་འཛིན་གཞོན་པ་སྐུ་ཞབས Jagdeep Dhankhar མཆོག་དང། རྒྱ་གར་གྱི་ས་གཤིས་ཚན་རིག་གི་བློན་ཆེན་སྐུ་ཞབས Kiren Rijiju མཆོག་དབུས་པའི་ནང་པའི་རྒྱལ་ཁབ་ཀྱི་སྐུ་ཚབ་རྣམས་ཕེབས་ཡོད་པ་རེད། ཉིན་གཉིས་པར་ཚོགས་ཆེན་གྱི་དྲུང་ཆེ་བསོད་ནམས་དབང་ཕྱུག Shakspo ལགས་ཀྱིས་གྲོས་ཆོད་གཏན་འབེབས་བྱུང་པ་གསལ་བསྒྲགས་གནང་དོན་ལ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ནང་པའི་སྤྱི་ཚོགས་འདྲ་མིན་དབར་ལ་མཐུན་ལམ་སྤེལ་བ་དང། འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཟབ་ཏུ་གཏོང་གནང་མཛད་པ་སོགས་མཛད་འཕྲིན་སྤེལ་བ་ལྟར། འཛམ་གླིང་འདིའི་ནང་པ་སྤྱི་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་ལ་ངོས་འཛིན་སྤྱི་མོས་ཐོག་ནས་གནང་འདུག་གོ་ལའི་ལྷོ་ཕྱོགས་ཀྱི་ནང་པའི་འབོད་སྒྲ་ཞེས་པའི་བརྗོད་གཞིའི་སྐོར་རྒྱ་གར་གྱི་རྒྱལ་ས་ནིའུ་ལྡི་ལིར་ཉིན་གཉིས་རིང་ཚོགས་ཆེན་འཚོགས་པའི་ཐོག་ལ་ད་དུང ྋགོང་ས་སྐུ་ཕྲེང་བཅུ་བཞི་པ་མཆོག་གི་སྐུ་ཡི་འཁྲུངས་སྐར་ཏེ་སྤྱི་ཟླ་བདུན་པའི་ཚེས་དྲུག་ཉིན་མོར་སངས་རྒྱས་བཅོམ་ལྡན་འདས་ཀྱི་ལམ་སྟོན་བསླབ་བྱ་དང། ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གིས་འཛམ་གླིང་ཞི་བདེ་དང་མཐུན་སྒྲིལ་སྤེལ་གནང་མཛད་པར་ཆེ་བསྟོད་ཞུ་ཆེད་འཇིག་རྟེན་ཡོངས་ཁྱབ་ཀྱི་སྙིང་རྗེའི་ཉིན་མོར་བརྩིས་འདུག། ཚོགས་འདུའི་ཐོག་ལ་རྒྱ་གར་དང་སོག་པོ་ཨུ་རུ་སུ་ཀོ་རི་ཡ་ལཱ་ཨོས་བཱང་ལཱ་དེཤ་ཉི་ཧོང་ཝེ་ཏི་ནམ་ཤི་རི་ལང་ཀ་ཁེམ་བྷོ་དི་ཡ་འབྲུག་བལ་ཡུལ་སོགས་ཨེ་ཤི་ཡའི་རྒྱལ་ཁབ་བཅོ་ལྔའི་སྐུ་ཚབ་དང་ནང་པའི་བླ་སྤྲུལ་དང་འགོ་ཁྲིད་སོགས་མི་སྣ་བརྒྱད་ཅུ་ཙམ་ཕེབས་འདུག་པ་ནས་ཀུན་བདེ་གླིང་རིན་པོ་ཆེ་མཆོག་དང་གནས་ཆུང་སྐུ་རྟེན་མཆོག་གཞན་ཡང་ལ་དྭགས་ཀྱི་བཱ་ཀུ་ལཱ་རིན་པོ་ཆེ་སོགས་ཕེབས་ཡོད་པ་རེད་ལ་ཚོགས་འདུའི་ཐོག་ལ་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཀྱི་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་མཉམ་ཞུགས་གནང་ཡོད་པ་རེད་འདུག་ནང་པའི་ཞི་བདེ་ལྷན་ཚོགས་ཀྱིས་དགའ་ལྡན་ཕོ་བྲང་གི་སྒྲིག་འཛུགས་མུ་མཐུད་རྒྱུ་གལ་ཆེན་པོར་བརྩིས་པ་དང་རྒྱལ་དབང་སྐུ་ཕྲེང་བཅུ་བཞི་པའི་མ་འོངས་ཡང་སྲིད་ངོས་འཛིན་ལ་གཞུང་དང་སྒེར་སོགས་ཀྱིས་ཐེ་བྱུས་བྱེད་རྒྱུ་མེད་ཅེས་གྲོས་ཆོད་བཞག་ཡོད་པ་རེད། རྒྱ་གར་གྱི་གསར་ཁང News One གྱིས་ནང་པའི་ཞི་བདེ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ Byambajav Khunkhur ལ ྋགོང་ས་སྐུ་ཕྲེང་བཅུ་བཞི་པ་མཆོག་གི་མ་འོངས་ཡང་སྲིད་སོག་ཡུལ་དུ་འཁྲུངས་རྒྱུ་རེད་དྲན་གྱི་འདུག་གམ་ཅེས་དྲི་བ་བཏང་པའི་སྐབས་ལ་ཁོང་གིས་སོག་སྐད་ནང་ལ་འདི་འདྲ་ཞིག་གསུངས་འདུག།

ནང་པའི་ཞི་བདེ་ལྷན་ཚོགས་ཀྱིས ྋགོང་ས་ཏཱ་ལའི་བླ་མ་མཆོག་གི་མཛད་པར་ཐེ་བྱུས་བྱེད་ཀྱི་མེད། ྋགོང་ས་ཏཱ་ལའི་བླ་མ་མཆོག་གི་མ་འོངས་ཡང་སྲིད་གང་དུ་ཕེབས་མིན་ནི ྋགོང་ས་མཆོག་སྐུ་ཉིད་ཁོ་ནས་ཐག་གཅོད་གནང་རྒྱུ་རེད་ཅེས་གསུངས་འདུག་ནང་པའི་ཞི་བདེ་ལྷན་ཚོགས་ཐོག་ལ་འཛམ་གླིང་གི་དབུ་ཁྲིད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་མང་པོས་ཚོགས་ཆེན་ལ་རྒྱབ་སྐྱོར་གྱི་གསུང་འཕྲིན་གནང་འདུག་པས ྋགོང་ས་མཆོག་གི་གསུང་འཕྲིན་ནང་ལ་ནང་པའི་ཞི་བདེ་ལྷན་ཚོགས་ཀྱིས་ཨེ་ཤེ་ཡ་དང་འཛམ་བུ་གླིང་སྤྱི་ལ་ཞི་བདེ་གོང་འཕེལ་ཡོང་ཐབས་སུ་གོ་རྟོགས་རྒྱ་ཆེ་བསྐྲུན་བཞིན་པར་བསྔགས་བརྗོད་མཛད་པ་དང་ནང་པའི་རིག་གཞུང་དང་རིན་ཐང་རྒྱུན་འཛིན་གནང་བཞིན་པར་བསྔགས་བརྗོད་མཛད་འདུག་རྒྱ་གར་གྱི་རྒྱལ་ས་ལྡི་ལིར་འཚོགས་པའི་ནང་པའི་ཞི་བདེ་ལྷན་ཚོགས་ཐེངས་བཅུ་གཉིས་པའི་བརྡ་ལན་གཙོ་བོ་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ཐད་ལ་གོང་ས་མཆོག་སྐུ་ཉིད་ཀྱིས་ཐག་གཅོད་མཛད་རྒྱུ་ཡིན་པ་དང་གཞུང་དང་སྒེར་སུ་ཞིག་གིས་ཐེ་བྱུས་བྱེད་རྒྱུ་མ་རེད་ཅེས་གྲོས་ཆོད་གཏན་འབེབས་གནང་ཡོད་པ་རེད། Asian Buddhist Conference for Peace འམ་ནང་པའི་ཞི་བདེའི་ལྷན་ཚོགས་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་སོག་པོ་རྒྱལ་སའི་ཨུ་ལཱན་བྷ་ཏར་དུ་ནང་པའི་དད་ལྡན་པ་སེར་མོ་བ་དང་མི་སྐྱ་རྣམས་ཀྱིས་དང་དུ་བླངས་ཏེ་བཙུགས་པའི་ལྷན་ཚོགས་ཤིག་ཡིན་པ་དང་ལས་ཁུངས་གཙོ་བོ་ནི་སོག་ཡུལ་གྱི་རྒྱལ་སའི་དགའ་ལྡན་ཐེག་ཆེན་གླིང་དགོན་པར་ཡོད་པ་རེད། ད་ལྟའི་ཆར་ལྷན་ཚོགས་ཀྱི་ཚོགས་གཙོ་ནི་སོག་ཡུལ་གྱི་ནང་པའི་བླ་ན་མེད་པའི་དབུ་ཁྲིད་དགའ་ལྡན་གྱི་མཁན་པོ་བླ་མ་མཆོག་ཡིན་པ་རེད་འདུག་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསོད་ནམས་དབྱངས་འཛོམས་ཡིན།